བྱས་ཟིན་ན་སུ་ཚང་མས་རང་རང་གི་གཟུགས་བསམ་བློ་ཡིན་དེ་བུ་མོལ་ལ་མཛད་ཨེ་པེག་སེ་དེ་ནི་ག་ཐུབ་བསྟན་སྐུ་མདུན་ཁོང་བྲིས་པ་བཞུགས་སེ་ནོག་ཁོང་ནི་ཨེ་པེག་སེ་ག་གཟུགས་ནི་དཀར་དཀྱིལ་ལི་ཀུན་ཡོང་ག་གཟུགས་ཁོང་ནི་ཆགས་ལ་ཞིག་རྫ་ཅེ་ཟེར་སོ་འབྲུ་རྫ་དེ་ནི་ཡོད་དེ་སྐོར་ལ་མོལ་ལ་མཛད་དེ་ནི་ཙོགས་ལ་ཀོང་རེས་ནང་ཨམ་ཨད་མི་པར་ཏི་མོལ་ལ་མཛད་དེ་ནི་ང་ད་དག་ས་གཞུང་ཧྲུལ་པ་ནོག

དེ་ནས་ང་དང་ཨི་དུས་དུས་སེ་ཀ་ཨི་ཀ་འགྱུར་བྱ་ཡོང་མཛད་མཁན་པོ་ཚང་མས་མང་པོ་ཞིག་དྲི་བ་མཛད་རིས་པའི་ནང་ལོ་རྒྱུས་སུ་བསྐྱོན་པ། ངེད་རང་ཏན་ཏན་ལ་མོལ་ནས་ཨི་བའི་ལོ་རྒྱུས་སུ་ཀུན་གཟིགས་དགོས་ཤེས་པོ་ཁག་ཅན་འདུག་ལེ་ཅི་ཟེར་ན་དྲི་བ་མང་པོ་ཞིག་ཡོང་འདུག་རྡག་ས། ཡུའུ་ཏི་བིད་ལེཇིས་ལེ་ཏར་འགྱུར་བྱར་མཁན་པོ་ང་དང་ཨི་ཀ་དུས་སེ་ཀ་ཨི་ཡུའུ་ཏུའུ་སི་ཏུའུ་རེད་པིན་དེ་དུས་ལ་ཡོད་མེད་པིན་ཨི་ཡུ་ཅི་ཡ་ཡོང།

བཀའ་སི་འཇུག་ཡུལ་དེ་ནི་ང་དང་ཨ་ཤོ་ཀ་མི་ཤན་དེ་ནི་ཀའོ་བའི་དབུ་སྐྱོང་བ་དེ་ནི་ང་དང་བླ་མ་བློ་བཟང་སྐུ་མདུན་བཞུགས་སེ་ནོག་ལེ་ཁོང་ནི་ལོ་མང་པོ་བཅུ་ཕྲག་མང་པོ་ཞིག་ན་ལ་དྭགས་ལ་ནད་པ་གུན་ཀ་ནད་པ་གུན་དེ་ནི་ཕྱི་ལོག་ག་སྐྱོད་ལ་སྐྱོད་ས་མེད་ཁོང་གི་ནི་ཕི་ཡ་དེ་ནི་ཨེ་སེ་ནེམ་སྨན་ཁང་ཨེ་ནང་ཡ་དེ་ནི་གླེ་དཀར་དཀྱིལ་ཙོགས་ཀུན་ཨེ་ནང་དུས་དུས་སེ་ཀ་ཡུ་ཙོགས་སྨན་དཔྱད་གུན་མཛད་དེ་ནི་ཀ་གུན་དེ་ཌོག་ཊར་མཁས་པ་གུན་ནི་རུ་བོས་ཏེ་ཁྱོང་སེ་དེ་ནི་ང་དང་ནད་པ་གུན་སྐྱོད་དགོས་མེད་མཁན་ནི་མ་ཆགས་ལེ་རྒང་ཆ་འགྲིག་མཛད་རེད་དེ་བ་བདེན་དཔང་ཚང་མས་སྟོད་དེ་ནོག་སྟོད་དེའང་དེ་ནི། ཟེར་ཅེས་མེད་ཏན་ཏན་ལ་རྒྱུ་དེ་ནི་ད་ལོའང་དེ་ནི་ཌོག་ཊར་ཨེམས་སི་སུའུ་པར་སྤེ་ཤི་ལིས་མ་མཁས་པ་སྨན་པ་ཧ་ལམ་སུམ་ཅུ་ཞིག་ཁོང་ནི་ཁྱོང་ང་མཛད་དེ་ནི་ཞག་བཞི་ལྔ་ཞིག་ཙོགས་ཤིག་ཨེ་སེ་ནེམ་སྨན་ཁང་ངི་ནང་དེ་ནི་ལ་དྭགས་རང་སྐྱོང་ཚོགས་པའི་རོགས་སེ་ཀ་དེ་ནི་ཁམས་སྡེ་ང་ཏི་ལ་དྭགས་སེ་ཌོག་ཊར་ཀུན་ནི་རོགས་སེ་ཀ་དེ་ནི་ཨ་ཤོ་ཀ་མི་ཤན་ནི་དེ་ནི་ཨི་སྨན་དཔྱད་ཀེམ་པོ་མཛད་དེ་ནི་དེ་ན་ང་མ་རྒྱལ།

ཐུགས་སྲེད་དེ་ནི་ང་ཅག་ཚང་མས་ཨི་གསོན་འགྲུས་པོ་དེ་ནི་བདེ་མོ་འདུག་བསམ་ན་དེ་ནི། གཟའ་གཅིག་གཉིས་སྲིད་ན་ངེད་ཅག་བདེ་མོ་ཚོར་ན་དེ་ནི་མུ་མཐུད་དེ་ཕུལ་ལིན། དེ་ནི་ཨི་ནང་ངེད་ཅག་ཚང་མས་ལམ་སྟོན་མཛད་ང་ཅག་སྤ་སྤས་མཛད་དེ་ནི། འགྲིག་མ་འགྲིག་ཡོད་ན་བཀའ་བཀྱོན་སྩལ་དེ་ནི་འགྲིག་མཁན་བོ་ལ་ཨི་ཙོག་འདི་འོག་ད་རུང་མང་ང་བཅོས་མོལ་དེ་ངེད་ཅག་ཚང་མས་ང་ཅག་སྤ་སྤས་སྩལ་མཛད་ཚང་མ་ལ་ཐུགས་རྗེ་ཆེ།